ཨུ་རུ་སུའི་སྲིད་འཛིན་ཝ་ལེ་ཏྲེ་མེ་ཕུ་ཀྲིན་གྱི་དབང་ཆ་གཅིག་སྡུད་ཀྱི་སྲིད་གཞུང་ལ་ངོ་རྒོལ་བའི་དབུ་ཁྲིད་དེ་ལས་འགུལ་རིམ་པ་ཞིག་སྤེལ་བའི་རྐྱེན་གྱིས་འཛིན་བཟུང་བཙོན་འཇུག་འོག་ཏུ་ཡོད་པའི་སྐུ་ཞབས་ཨ་ལེག་སི་ནེ་ཝེ་ལིན་གཟའ་པ་སངས་ཀྱི་ཉིན་མོ་བཙོན་ཁང་དུ་འདས་གྲོངས་སུ་གྱུར་པའི་སྐོར་ལ་ཨུ་རུ་སུ་གཞུང་གི་བཙོན་ཁང་ནས་གསལ་བསྒྲགས་ཤིག་སྤེལ་ཡོད་པ་དང་ཁོང་ནི་དགུང་ལོ་བཞི་བཅུ་ཞེ་བདུན་ཡིན་པ་དང། ལོ་བཅུ་དགུ་བཙོན་འཇུག་གི་ཁྲིམས་ཆད་འོག་ཏུ་ཡོད་མུས་ཡིན་པ་རེད། དེ་ལྟ་བུ་གློ་བུར་གྱི་གསར་འགྱུར་དེ་ཐོན་མ་ཐག་པར་འཛམ་གླིང་གང་ས་ནས་དོ་སྣང་ཆེན་པོ་བྱེད་བཞིན་པ་དང། ཨུ་རུ་སུའི་སྲིད་འཛིན་ཕུ་ཀྲིན་ནས་བསྐྱར་དུ་ལོ་དྲུག་གི་སྲིད་འཛིན་ལས་དུས་འཛིན་སྲིད་པའི་འོས་འདེམས་ལས་འགུལ་སྤེལ་བར་ཟླ་བ་གཅིག་ཙམ་ལས་མེད་པའི་སྐབས་དེར་ཨུ་རུ་སུ་གཞུང་ལ་ཁ་གཏད་ཀྱི་ཕྱོགས་འགལ་ཚོགས་པའི་འགོ་ཁྲིད་སྙན་གྲགས་ཆེ་ཤོས་དེ་འདས་གྲོངས་སུ་གྱུར་ཡོད་པ་དེ་ནི་སྲིད་འཛིན་ཕུ་ཀྲིན་དང་ཁོང་གིས་འགོ་ཁྲིད་པའི་ཨུ་རུ་སུ་གཞུང་ནས་གཞུང་དང་ལྟ་བ་ཐ་དད་པ་ཚོའི་ཐོག་ལ་དྲག་གནོན་བྱེད་བཞིན་པའི་སྐྱོན་བརྗོད་ཞུ་མཁན་ཚོར་ཧ་ལས་ཧང་སངས་ཀྱི་གནས་ཚུལ་ཞིག་ཏུ་གྱུར་ཡོད་པ་རེད། དེ་ཡང་གཟའ་པ་སངས་ཀྱི་ཉིན་མོ་དགུང་ལོ་བཞི་བཅུ་ཞེ་བདུན་ཡིན་པའི་སྐུ་ཞབས་ཨ་ལེག་སི་ནེ་ཝེར་ལིན་འདས་གྲོངས་སུ་གྱུར་བའི་གསར་འགྱུར་དེ་ཨུ་རུ་སུ་གཞུང་ནས་གསལ་བསྒྲགས་བྱས་མ་ཐག་པ་ཨུ་རུ་སུ་གྱི་གྲོང་ཁྱེར་ཁ་ཤས་ཤིག་གི་ནང་དུ་མི་ཚོས་ཨུ་རུ་སུ་དམར་པོའི་སྲིད་དབང་འོག་ཏུ་འདས་གྲོངས་སུ་གྱུར་བའི་ཆབ་སྲིད་བཙོན་པའི་དྲན་རྟེན་ཁག་གི་མདུན་དུ་མེ་ཏོག་གི་ཆུན་པོ་ཕུལ་ཏེ་སྐུ་ཞབས་ཨ་ལེག་སི་ནེ་ཝེར་ལིང་འདས་གྲོངས་སུ་གྱུར་པའི་གནས་ཚུལ་དེ་ཡང་ངོ་བོ་གཅིག་པ་ཡིན་པའི་རྣམ་པ་མཚོན་པའི་ཐོག་ནས་མྱ་ངན་ཞུས་ཡོད་པ་རེད། ཨུ་རུ་སུའི་གཞུང་གི་གསར་འགྱུར་ལས་ཁང་ཁག་གིས་བཙོན་ཁང་གི་འབྲེལ་ཡོད་མི་སྣས། སྐུ་ཞབས་ཨ་ལེག་སི་ནེ་ཝེར་ལིང་བཀག་ཉར་བྱེད་ཡུལ་ཨུ་རུ་སུ་གྱི་བྱང་མཐར་ཡོད་པའི་ངལ་རྩོལ་ར་བ་ཞིག་གི་ནང་དུ་འདས་གྲོངས་སུ་གྱུར་ཡོད་པ་དང། ཁོང་གློ་བུར་དུ་དྲན་མེད་དུ་བརྒྱལ་བའི་རྗེས་སུ་སྨན་པ་བོས་ཏེ་སྨན་བཅོས་བྱས་ཀྱང་དྲན་པ་གསོས་ཐུབ་མེད་པ་སོགས་འདས་གྲོངས་སུ་གྱུར་རྐྱེན་འགྲེལ་བརྗོད་བྱས་ཏེ་གསལ་བསྒྲགས་སྤེལ་ཡོད་ཀྱང་རང་དབང་དང་ལྡན་པའི་གསར་འགྱུར་བ་དང་རྟོག་ཞིབ་མི་སྣས་ར་སྤྲོད་ཐུབ་པ་ཞིག་ནི་བྱུང་མེད་པ་རེད། ཨུ་རུ་སུའི་ནང་དུ་སྲིད་འཛིན་ཕུ་ཀྲིན་དང་ཁོང་གི་གཞུང་འཛིན་མི་སྣ་ཚོའི་དབང་ཆ་སྒེར་གཅོད་དང་ལྐོག་རྔན་བཟའ་ལེན་སོགས་ཐེར་འདོན་གྱིས་གཞུང་ལ་ངོ་རྒོལ་དང་ཨུ་རུ་སུར་དམངས་གཙོའི་ཐོབ་ཐང་དགོས་པའི་སྐད་འབོད་ཀྱི་ལས་འགུལ་རིམ་པ་ཞིག་དབུ་ཁྲིད་པའི་རྐྱེན་གྱིས་སྐུ་ཞབས་ཨ་ལེག་སི་ནེ་ཝེ་ལིན་ནི་འཛམ་གླིང་གི་ཐོག་ལ་ཚང་མས་ཤེས་པ་ཞིག་དང་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་སྲུང་སྐྱོབ་པ་ཞིག་ལ་ངོས་འཛིན་ཞུ་གི་ཡོད་པར་བརྟེན། ཁ་ས་ཁོང་འདས་གྲོངས་སུ་གྱུར་པ་དེ་ལ་འཛམ་གླིང་གི་དབུ་ཁྲིད་མང་པོས་སེམས་ཚོར་ཆེན་པོས་མྱ་ངན་ཞུས་ཡོད་པ་དང་ཨ་རིའི་སྲིད་འཛིན་ཇོ་སྦའི་ཏན་མཆོག་ནས་ཕོ་བྲང་དཀར་པོའི་གསལ་བསྒྲགས་ཤིག་གི་ནང་སྐུ་ཞབས་ཨ་ལེག་སི་ནེ་ཝར་ལིན་ནི་མངོན་གསལ་དོད་པོའི་ཐོག་ནས་སྲིད་འཛིན་ཕུ་ཀྲིན་ལ་ངོ་རྒོལ་བྱེད་ཕོད་མཁན་ཞིག་དང་ཐ་ན་ཁོང་ལ་དུག་ཕོག་སྟེ་སྲོག་ལ་ཉེན་ཁ་བྱུང་བའི་རྐྱེན་གྱིས་ཕྱིའི་རྒྱལ་ཁབ་ཀྱི་ནང་དུ་སྨན་བཅོས་ཆེད་དུ་ཕེབས་ཐུབ་ཡོད་ཀྱང་མཐའ་མ་ཨུ་རུ་སུར་ཕྱིར་ལོག་རྗེས་མུ་མཐུད་དེ་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པ་དང་བཙོན་འཇུག་ཏུ་ཚུད་པའི་རྗེས་སུ་ཡང་ངོ་རྒོལ་མཚམས་འཇོག་མེད་པར་སྤེལ་མཁན་ཞིག་རེད་ཅེས་བཀོད་ཡོད་པ་དང་སྐུ་ཞབས་ཨ་ལེག་སི་ནེ་ཝར་ལིན་འདས་གྲོངས་སུ་གྱུར་བ་དེའི་ཐད་ལ་ཨུ་ཨུ་རུ་སུའི་སྲིད་འཛིན་ཕུ་ཏིན་ལ་འགན་འཁྲི་ཡོད་ཅེས་གསུངས་ཡོད་པ་རེད། ཡང་ཨ་རིའི་སྲིད་འཛིན་སྐུ་གཞོན་པ་ལྕམ་ཁཱ་མཱ་ལཱ་ཧཱ་རིས་དང། ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བྷི་ལིན་ཀེན་སོགས་ནས་ཀྱང་ཨུ་རུ་སུའི་གཞུང་ལ་ཁ་གཏད་པ་ཆེ་ཤོས་ཤིག་གློ་བུར་དུ་འདས་གྲོངས་སུ་གྱུར་བ་དེ་ནི་སྲིད་འཛིན་ཕུ་ཏིན་ལ་ཐད་ཀར་འགན་འཁྲི་ཡོད་པ་ཞིག་ཡིན་པ་སྲིད་འཛིན་ཇོ་བྷའི་ཏན་དང་འདྲ་མཚུངས་ཀྱི་དགོངས་ཚུལ་ཁག་གསུངས་ཡོད་པ་དང། དེ་བཞིན་དུ་འཇར་མི་ནི་གི་སྲིད་བློན་ཨོ་ལེབ་ཤཱལ་ཙི་གིས་སྐུ་ཞབས་ཨ་ལེག་སི་ནེ་ཝལ་ནི་ནས་རང་གི་ཡིད་ཆེས་དང་སྙིང་སྟོབས་ཀྱི་ཆེད་དུ་ཚེ་སྲོག་བློས་བཏང་པ་རེད་ཅེས་གསུངས་ཡོད་པ་དང། ཨུ་རུ་སུ་གི་བཙན་འཛུལ་འོག་དམག་བྱུང་བཞིན་པའི་ཡུ་ཀྲེན་གྱི་སྲིད་འཛིན་ཛཱ་ལན་སི་ཀི་གིས། ཕུ་ཏིན་ནས་རང་གི་དབང་ཆའི་ཆེད་དུ་གཞན་གྱི་ཚེ་སྲོག་ལ་བརྩི་འཇོག་གཏན་ནས་བྱེད་ཀྱི་མ་རེད་ཅེས་གསུངས་པ་དང། ནུབ་ཆིངས་སྒྲིག་འཛུགས་ཀྱི་སྤྱི་ཁྱབ Jens Stoltenberg ཀྱིས། སྐུ་ཞབས Alexei Navalny ནི་དུས་ཡུན་རིང་པོ་ཞིག་ནས་དམངས་གཙོ་དང་རང་དབང་ལ་རྒྱབ་སྐྱོར་དང་འཐབ་རྩོད་གནང་མཁན་ཞིག་ཡིན་པ་དང་ནུབ་ཆིངས་སྒྲིག་འཛུགས་དང་སྒྲིག་འཛུགས་དེའི་མནའ་མཐུན་པ་ཚོས་ཁོང་གློད་བཀྲོལ་དགོས་པའི་རེ་འབོད་ལན་མང་བྱས་ཡོད་པ་གསུངས་པ་དང་ད་ཆ་ཁོང་གློ་བུར་དུ་འདས་གྲོངས་སུ་གྱུར་པ་དེའི་ཐད་ལ་ཨུ་རུ་སུའི་གཞུང་ནས་འཛམ་གླིང་ལ་ལན་འདེབས་ཁ་གསལ་ཞིག་དགོས་ཀྱི་རེད་ཅེས་སོགས་གསུངས་ཡོད་པ་རེད།